མགོ་བརྩམས་རྒྱུ་ཡིན། ཡ་གྲོགས་པོ་ཚེ་རིང་འབུམ་ཁྱོད་བདེ་མོ་ཡིན་ན། ཨོ་བདེ་མོ་བདེ་མོ་མདོ་འཛིན་པ་བདེ་མོ། ཨོ་བདེ་མོ། ཨོ་ད་ལྟ་ཡིན་གྱི་ན་དེ་རིང་གི་ལེ་ཚན་འདིའི་ནང་ཞིག་ཡིན་གྱི་ན་བཅར་འདྲི་འདི་དང་ལེན་བྱས་ནོ་ཁྱོད་བཀའ་དྲིན་ཞུ་ནི། ཨོ་ལེ་ཚན་འདི་ནང་གདན་འདྲེན་བྱས་ནོ་བཀའ་དྲིན་ཆེ། ཨོ་ཡ་ཨོ་ཡ། དེ་ནི་ཡིན་གྱི་ན་ཁྱོད་རང་གི་ཐོག་མར་རང་ཉིད་ཅིག་ངོ་སྤྲོད་ཟིག་ཡིན་གྱི་ན་ཁྱོད་རང་གི་ཕ་ཡུལ་མཚོ་སྔོན་གྱི་ས་གང་ཟིག་གི་རེད་ད། ཨོ་ངའི་ཕ་ཡུལ་ཡིན་གྱི་ན་ད་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་རྫོང་རེད། མང་རྫོང་གི་མང་ཆུ་གྲོང་རྡལ་ཟེར་གོ་ནོ་དེ་རེད། ཨོ། རེད་རེད་རེད། དེས་ན་ཁྱོད་ཀྱིས། ད་བར་ཡིན་གྱི་ན་ཁྱོད་རང་དེ་ཨ་རི་གི་ཨེ་མོ་རི་ཟེར་གོ་ནོ་སློབ་གྲྭ་ཆེན་མོ་དེའི་ནང་ནས་སློབ་སྦྱོང་གི་སྐོར་མོ་ར། རེད་རེད་རེད། དམིགས་བསལ་གི། འབུམ་རམས་པ་གི་སློབ་སྦྱོང་གི་སྐོར་ཟེར་གི། རེད། དེ་ཡིན་གྱི་ན་ད་སྤྱིར་བཏང་གི་ང་ཆོ་ཅིག་འུ་ཆོ་གི། བོད་རིགས་ཀྱི་སློབ་མ་ནང་ནས་ཅིག་འབུམ་རམས་པ་ཡིན་གྱི་ན་དམིགས་བསལ་གི་ཨ་རིར་སོང་ངས་ཨ་རི་གི་སློབ་ཆེན་ཟིག་གི་ནང་ནས། ད་སྤྱིར་བཏང་གི་ན་ཨེ་མོ་རི་ན་ར་ཞེ་གི་སློབ་གྲྭ་གི་ནང་ནས་མྱིང་ཆེ་བོ་ཅན་གོ་རེད་མོ། རེད་རེད་རེད། ཞེ་གི་སྐད་གྲགས་ཡོད་ནོ་ཅན་གོ་རེད་དེས་ན་དེ་འདྲ་ཟིག་ན་སློབ་སྦྱོང་བྱེད་ནོ་ད་ཉུང་ཉུང་རེད་ད་ཕལ་ཆེར་བརྩི་སྟངས་ལ་ཕྱོགས་ནས་ཅིག་དེ་འདྲ་ཟིག་རེད་མོ། དེས་ན་ཁྱོད་རང་གི། སྔོན་གི་སློབ་སྦྱོང་གི་གོ་རིམ་ད་ཆུང་དུས་ནས་སློབ་སྦྱོང་གི་གོ་རིམ་དེ་ཆི་གི་བརྒྱུད་ནི་ན་དེ་ནས་ཁྱོད་དམིགས་བསལ་གི་ཡིན་ན་འགྱུར་བ་ཆི་ཟིག་ཐེབས་པས་ད་རྗེས་སུ་ཁྱོད་འདི་ཨ་རི་འདི་སློབ་སྦྱོང་འགྱོ་རྒྱུ་གོ་སྐབས་ཐོབ་ན་དེ་ཕྱོགས་ནས་ཁ་བརྡ་ཟིག་ཅིག་རགས་ཙམ་ཟིག་བྱས་ན། བརྒྱུད་རིམ། འོ་ད་ཆོག་གི་ད་ཆོག་གི། ད་ང་མཚོན་གྱི་ན་ཆུང་དུས་ནས་མང་རྫོང་ནས་ལག་ཆགས་ནི་རེད། དེ་ནས་ད་སློབ་ཆུང་གྱི་ན་མང་རྫོང་ནས་མི་རིགས་བཅའ་སྡོད་སློབ་ཆུང་ད་ན་སོང་ན་དེ་ནས་སློབ་འབྲིང་གྱི་ན་ང་ཆོའི་རྫོང་གི་མི་རིགས་སློབ་འབྲིང་དེ་སོང་ན། དེ་ནས་ད་མཚོ་ལྷོ་ཁུལ་གྱི་བོད་ཡིག་སློབ་འབྲིང་ན་སོང།

མཐོ་གཅིག་རྗེས་ད་མཚོ་སྔོན་དགེ་ཐོན་སློབ་ཆེན་གྱི་བོད་དབྱིན་འཛིན་གྲྭ་གྱི་དགེ་རྒན་སྐོར་ཟིག་ད་དེ་ནི་བོད་ཁུལ་ནས་སློབ་མ་བསྡུ་གི་འགྱོ་གོ་མོ། རེད་རེད་རེད་རེད། སློབ་མ་བསྡུ་གི་འགྱོ་གོ་ན་ད་མཚོ་ལྷོ་ཁུལ་མི་རིགས་སློབ་འབྲིང་ནང་བ་དང་ང་ཆོས་རྒྱུགས་བླངས་ནི་རེད་རྒྱུགས་བླངས་ད་ངི་ཆོ་སྐོར་ཟིག་རྒྱུགས་འདྲ་འགྲོ་འཕྲོད་པས་ད་ལྟ་གི་བོད་དབྱིན་གྱི་འཛིན་གྲྭ་འདི་ནང་ཞུགས་ནི་རེད། ཨོ་རེད་རེད། དེ་མོ་ཟིག་རེད། རེད་རེད་ད་དེ་གི་ཁྱོད་ཆོ་མཉམ་གི་ཅིག་ཁྱོད་ཆོ་སློབ་གྲོགས་གི་ནང་ནས་མྱི་ཆི་མོ་ཟིག་ཡོང་ནི་རེད་ད་འཛིན་གྲྭ་དེ་ནང། ད། ཁུལ་རེ་རེའི་མཚོ་སྔོན་གྱི་ཁུལ་རེ་རེར་ད་ལྟ་དེ་མོ་ཟིག་ཞིང་ཆེན་གཞན་པ་གི་བོད་གི་ས་ཆ་ནས་ར་ད་ཡོང་གོ་གི་མོ། རེད་རེད་རེད། སྐབས་དེ་དུས་ངི་ཆོ་གི་ལོ་རིམ་དེ་ཡིན་རྒྱུ་ན་མཚོ་ལྷོ་ཁུལ་ནས་ཕལ་ཆེར་མྱི་ལྔ་མྱི་ལྔ་དྲུག་དེ་མོ་ཟིག་རེད། ཨོ། ད་ཞེ་གི་ཉུང་ག། འོ་ཡ་འོ་ཡ། རེད་རེད་རེད་འོ་ད་རེད་རེད་ད་གཞན་པ་གི་སི་ཁྲོན་ཟེར་གྱི་ཡུན་ནན་ཟེར་གྱི། འོ་ཡ་ཡ་ཡ། ད་གི་ཀན་སུའུ་ཟེར་གྱི་རེད། ཚང་མ་ནས་ར་ཡོང་གོ་གི་མོ་ར། རེད་རེད་རེད། བོད་ཁམས་ནས།

ཁ་བརྡ་ཡིག་གུ། ཁ་བརྡ་མང་བོ་ཡིན་ནོ་སྤྱན་གི་ད་ཏི་ཟ་ཐི་ར་ད་ལྟ་མོ་ཡིས་ད། ཨ་རི་གི་ལྷོ་ཆི་ན་འཇུ་འཇུ་གི་བཞིག་ར་ཏི་མོ་ད་ལང་ཡིས་ད་ཨ་ར་སོང་ཟིག། ད་རེད་ད་རེད། ནས་ད་ལྟེ་ལག་སོང་ཟིག་ནས་ཡོ་ནུ་ད་ལྷོ་ཆི་ཨ་རི་གི་ལྷོ་ཆི་ན་བཞིག་ལན་འཇུ་ད་བཞིག་ཁྲོ་ཡིས་ད་ནས་ད། ངེས་བཞིན་ལོས་ད་ཨ་ར་བཟང་ཉིས་སྟོང་ལོ་བརྒྱད་གི་ད་བརྒྱད་པ་ན་ད། ད་བརྒྱད་པ། རེ་རེ་རེ། དེ་རེ་རེ། དེ་རེ་རེ། དེ་ན་ཉིས་སྟོང་བརྒྱད་ཀྱི་ལོ་མཇུག་ཟེར་ར། རེ་རེ་རེ། ལོ་མཇུག་དེ་ཕྱིར་ར་དེ་གི་ཁྱོ་སོང་ནོ་གི་དངོས་གཞི་གི་སློབ་གྲྭ་དེ་ར་ད་བར་གི་འདི་ཉག་གཅིག་མ་རེད་པ་རེད་ད་བར་གི་ད་འབུམ་རམས་པ་འདོན་གི་ནི་སློབ་གྲྭ་ཉག་པ་གཅིག་མ་ར། སློབ་གྲྭ་ཁ་ཁ་ཡིན་ནི་ར། སློབ་གྲྭ་ཁ་ཁ་རེད་མོ། དེ་ན་དི་དེ་གི་སློབ་གྲྭ་དེ་དེ་ཡང་ངས་གོ་ནོ་ཡིན་ན་ཡང་གཅིག་སློབ་གྲྭ་ཡག་ཤོས་ཟེར་མོ། དངོས་གཞི་གི་སློབ་གྲྭ་ནང་གི། རེ། སློབ་གྲྭ་ཉག་ཅིག་ཟེར་ནི་འདྲ། སློབ་གྲྭ་གི་ཉག།

ད་དྲང་མོ་བྱས་ན་དབྱིན་ཡིག་ལོ་བཞི་སྦྱང་རུང་ར་ཁི་ཟུག་གི་རིག་ནི་ད་ད་དྲང་མོ་བྱས་ན་སྲ་བོ་ཟིག་མི་ཤེས་གི་མོ་ར་རེད་དེ་ན་ཁྱོ་ཐོག་མར་སོང་དུས་གི་ཅིག་གི་འཚོ་བ་གི་ཐད་ནས་ཞོག་ན་ཡིན་ན་ཆོག་གི་དི་གི་སློབ་སྦྱོང་གི་ཐད་ནས་ཡིན་ན་ཆོག་གི་ཁྱོས་ཅིག་དཀའ་ངལ་ཟེར་རྒྱུ་དི་གི་རང་གི་ད་ཅིག་འདྲ་མི་འདྲ་འཚོ་བ་གི་ཉམས་མྱོང་ར་ཆི་ཆི་ཟིག་ཡོད་གི་ད་ཁྱོ་དེ་དུས་གི་སོང་དུས་གི་ཉིས་སྟོང་བརྒྱད་གི།

སློབ་ཁྲིད་གཅིག་ད་ཐང་གཅིག་གན་ཇི་ན་ད་དུས་ཚོད་གཉིས་གི་རང་ཁང་དང་པོ་ཟ་སློབ་ཁྲིད་བ་འདིར་མོ། དེ་ནང་ད་སློབ་མ་ཉི་ཤུ་རྩ་ལྔ་བོ་ཆི་ན་ད་ཚང་མ་གི་རྒྱུན་ལྡན་གི་ད་སློབ་ཁྲིད་དེ་ཡིན་ན་དྲུག་དིར་ད་ད་མང་ཡི་གི་རེད། མང་ཡིན་ན་ད་མང་ཤོས་སློབ་མ་ཆོས་ཁ་བརྡ་ཡེ་གོ་ནི་རེད། ད་དགེ་རྒན་གི་དགེ་རྒན་གི་ལས་ཀ་ཆི་ཟིག་རེད་ཟེ་ན་ད་འདི་ཚིག་ཟ་གཅིག་གཉིས་ཟིག་རི་དང་ད་ཉན་ནས་འདུག་རྒྱུ་རེད་ཉན་ནས་ད་ལས་ད་ཚང་མ་ལ་སློབ་མ་ཆོས་རྩོད་པ་ཟིག་རྒྱག་གི་ཞིག་དང་དེ་དང། གལ་ཏེ་ངི་ཆོས་གཅིག་བྱེད་ལས་ད་བྱུང་རྩོད་པ་གི་ད་སློབ་ཁྲིད་གི་ནང་དོན་ན་འབྲེལ་བ་མེད་ནས་ཞིག་གཅིག་ཟ་ད་ཡིན་རྒྱུ་གོ་ཅི་ན་ད་དགེ་རྒན་དི་གི་ཡང་ཕྱིར་ཁོ་རེ་གཅིག་ངི་ཆོས་གཅིག་ཐ་ནི།

རེད་ད་ལོ་སོང་སི་ཕ་ཕྱིར་ལོ་གསུམ་པ་མོ་ཐོན་གྱི་ད་ཕ་ཁྱབ་ཞིག་ལོ་ད་གི་ད་སློབ་སྦྱོང་ར་མོ་བ་ཅི་མེ་ནས་ད་མོ་སི་ཁར་རེད་རེད་ལོ་རེད་བཞག་མོ་ཐོན་ད་ཅི་ད་ཕྱིས་གི་ད་ལོ་ཡག་ལོ་ད་གི་ད་ད་མོ་རེད་སི་ད་རེད་ད་ཕྱིས་གི་ཁར་གང་གི་ཕྱོགས་ནས་ད་རེད་ད་ཤེས་སོང་ད་ཚང་མ་ཕྱིས་འགྱོ་གི་ནོ་ར་རེད་རེད་ད་འགྲོ་ལུགས་ད་ཤེས་སོང་ཟི་རེད་སློབ་གསོ་གི་འགྲོ་ལུགས་ད་འཚོ་བ་གི་འགྲོ་ལུགས་ད་ཚང་མ་ཤེས་སོང་ན་ད་དྲག་གི་ཨང། ད་རེད་ད་རེད་ད་རེད་ཨོ་དེ་ནས་ཧྲ་གི་ཨ་དེ་ནས་ཁྱོད་འདི་གི་ད་ང་གི་འདི་སློབ་སྦྱོང་ཡེ་གོ་ནོ་གི་ད་འདི་ཨེ་མི་རི་སེ་ཀ་ཁྱོད་སློབ་གྲྭ་འདི་སློབ་གྲྭ་འདི་དབྱིན་སྐད་ཡང་ཅིག་ཨ་རི་གི

ཨོ་ལེ་དེ་མོ་གོ་མྱོང་བ་རེད་དེ་ཡང་ཆེས་ཆེ་གོ་བསྐྱོད་གོ་ནོ་ངས་སྲ་བོ་ཤེས་གི་མེད་མོ་རེད་དེ་ན་ཁྱོ་ད་བར་ཀི་སློབ་གྲྭ་འདི་ནང་ནས་ཡིན་ན་ཁྱོས་ཡང་ཡང་འབུམ་རམས་པ་འདི་མི་རིགས་རིག་པ་གི་ཕྱོགས་ར་ད་དེ་མི་རིགས་རིག་པ་འདི་ཡི་སློབ་གྲྭ་ད་ཁྱོ་ཧི་དངོས་གཞི་མཐར་ཕྱིན་སོང་ཡི་ཐད་ཀར་ནས་འདོན་ནི་མ་རེད་པ་རེད། རེད་མ་རེད། ད་ད་ད་འདི་རུ་མོ་ང་དངོས་གཞི་མཐར་ཕྱིན་བཟའ་ཐར་ད་མ་གཞི་ནས་ད་མི་ཐུ་ད་འབུམ་རམས་པ་འདོན་འཇུག་གི་ཁྱེར་རྒྱུ་ཡོད་མོ་རེད་རེད་རེད། ཡོ་ཀྲ་ར་ད་ཁེ་ཏི་རྗེ་ཡང་སློབ་གྲྭ་ནང་ནས་ལོ་བཞི་མི་རིགས་རིག་པ་གི་ད་གཞུང་ལུགས་ར་ཐབས་ཤེས་མང་ཟིག་སྦྱང་ཐུབ་ད་མོ་རེད་རེད་ད་རེད་ད་རེད་སྤྱི་ཚོགས་ཀྱི་ཉམས་མྱོང་མང་མེད་གི་རེད་ད་རེད། སྤྱི་ཚོགས་ཀྱི་ཉམས་མྱོང་མང་མེད་སོང་ན་ད་གཞུང་ལུགས་ར་ཐབས་ཤེས་སྦྱང་ན་ར་ད་རང་ག་དེ་མོ

དེ་རེད་དེ་རེད། ཨོ། དེ་ནས་ད་ཅིག་ཁྱོས་ཡང་ད་དམིགས་བསལ་གི་དངོས་གཞི་ཡང་མི་རིགས་རིག་པ་ར། འདི་འབུམ་རམས་པ་ཡང་མི་རིགས་རིག་པ་འདི་ཅིག་འདོན་རྒྱུ་གི་དེ་རང་གི་སྤྲོ་བ་ངོ་མ་གི་སྤྲོ་བ་ཡོད་སྟངས་ལ་རེད་ར། དེ་མིན་ད་ཅིག་ཡང་ཅིག་གང་ལྟར་ཨ་ཏི་འདོན་རྒྱུ་ད་འདོད་ཀྱི་མ་རེད་མོ་སྤྱིར་གི་གལ་ཏེ་མི་རིགས་རིག་པ་དེ་མ་དགའ་ན་ཆེད་ལས་དེ་མ་དགའ་ན་མ་གཞི་ནས། ཨོ་ད་ཁྱོས་ད་མི་རིགས་རིག་པ་འདེམས་དུས་གི་ད་ཁ་ཕྱོགས་ན་འགྲོ་ད་མི་རིགས་རིག་པ་གི་ཕྱོགས་ནས་ཆི་ཟིག་རེད་ད། ཞིབ་འཇུག་གི་ཁ་ཕྱོགས་ཡིན་ན།

ཅིག་ཆབ་སྲིད་ཚ་ཆུ་འདིར་དེ། ཆེ་སེམས་རིག། ཆེ་སེམས་རིག་གི་ཡང་ཁྱོད་ཅིག་བྱེད་སྲིད་བཟོ་ཅི་རེད། རེད་རེད་རེད་རེད་རེད་དེ་འོ་ཡ་ད་ད་གཙོ་བོ་ཅིག་འདི་འགྲིག་གི་གན་འགྲིག་གི་ཟིན་ན་མ་རེད་ད་རང་ཉིད་ཀྱི་ཁྱོད་རང་ཉིད་ཀྱི་ལྟ་སྟངས་ཡིན་ན་དེ་མོ་ཟིག་རེད་ཟིག་གོ་རེད། དེ་ག་ད་རེད་ད་མི་རིགས་རིག་པ་སྤྱི་དང་མི་རེད། མི་རིགས་རིག་པ་སྤྱི་དང་ད་ད་ལྟའི་བར་དུ་ནས་སློབ་ཆེན་མཐར་ཕྱིན་སོང་མཐར་ཕྱིན་སོང་ཤི་ར། འོ་ནང་ཡང་དང་དུ་ཁོར་ཡུག་སྲུང་སྐྱོབ་ཀྱི་བཀྲ་ཁོར་ཡུག་ཞིབ་འཇུག་གི་སྐྱེ་ཁམས་ཞིབ་འཇུག་གི་བྱ་བ་ལས་སྒོ་ཅི་ནས་ར་ཞིག་གི་མི་རིགས་རིག་པའི་ལྟ་ཕྱོགས་ར། གཞུང་ལུགས་ཀྱི་ལྟ་ཕྱོགས་ར་ད་ཐབས་ཤེས་མང་ང་ཟིག་བཀོལ་སྤྱོད་བྱེད་ཐུབ་གི་མོ། ད་ནས་ད་ལྷག་གོ་ར་ད་མི་མི་རིགས་རིག་པ་གི་འདི་འབུམ་རམས་པའི་འབུམ་རམས་པ་འདོན་དགོས་ཀྱི་ར་ད་འདོན་རྒྱུ་དེ་དེ་འོ་ཡ་སྤྲོ་བ་འདྲ་མོ་ཡོད་དང་ར། ཡོད་ད་འོ་ཡ། འོ་དེ་རེད། ད་ད་ང་སྦྱོང་གོ་ནོ་ད་ལྟ་ཡིན་ན་ར་དེར་ད་མི་རིགས་རིག་པ་རེད་མི་རིགས་རིག་པ་ནང་ནས་ནང་གི་སི་རིག་གནས་མི་རིགས་རིག་པ་ཡང་རིག་གནས་མི་རིགས་རིག་པ་གི་ནང་གི་སི་ད

ད་འབུམ་རམས་པ་འདོན་དེ་གི་ཅིག་ད་ཕལ་ཆེར་ཅིག་དཔེ་ཆ་གི་འདོན་རྒྱུ་ར་འབྲི་རྒྱུ་གི་ཕྱོགས་ནས་ཅིག་མང་ཉུང་གི་ཕྱོགས་ནས་ཆི་མོ་ཟིག་རེད་གཟའ་འཁོར་གཅིག་ཡིན་ན། ད་ཞེ་གི་མང་ནར། དཔེ་འཇོག་བཞིན་ན་ངས་སློབ་སྐབས་གཅིག་སློབ་ཁྲིད་གསུམ། འཛིན་གྲྭ་སློབ་ཁྲིད་གསུམ་ལེན་དགོས་ན་མོ། རང་གི་རང་གི་རང་གི་སློབ་གོ་ནས་ཟིན། རེད་རེད་རང་གི་སློབ་ཆུ། རང་གི་སློབ་རྒྱུ་གི་སློབ་ཁྲིད་གཟའ་ཟིན་བ་ནར། གསུམ་གྱི་ཡིན་དང་གཟའ་འཁོར་གཅིག་དཔེ་ཆ་སྲིད་ཇི་དང་ནི། ཆ་སྙོམས་ཀྱི་གཟའ་འཁོར་གཅིག་སློབ་ཁྲིད་གཅིག་དཔེ་ཆ་གཅིག་འདོན་དགོས་ཏེ་དེ་གའི་དོན་དུ་གཟའ་འཁོར་གཅིག་གི་ནང་ལྟེ་ལས་ད་དཔེ་ཆ་གསུམ་ཆ་སྙོམས་ཀྱི། རེད་ཆ་སྙོམས་ཀྱི་དཔེ་ཆ་གསུམ། གཟའ་འཁོར་གཅིག་གི་ནང་དཔེ་ཆ་གསུམ། འབྲི་རྒྱུ་གི་ལས་བྱ་ར་དེ་ཆོ་ལས་དཀའ་ན་ནོ་མང་ནི། རྒྱུན་ལྡན་གྱི་ད་ད་གཟའ་འཁོར་གཅིག་གི་ནང་ནས་སློབ་ཁྲིད་གཅིག་གི་ཐོག་ནས་གིས་གིས་གིས་ཀྱི་ཆུ་ད།

དེ་རེད། ད་སློབ་ཁྲིད་ལེན་དགོས་ཀྱི་ནི་ང་ཆོ་གིས་ད་རང་རང་གི་ས་ནས་ཞིབ་འཇུག་ར་དེ་འཇོག་གི་མེད་གི་རེད། རེད་རེད་རེད། དེ་ནས་ད་རང་གི་གཞུང་ལུགས་ར་རང་གི་ལྟ་བ་དེ་ཆོ་ག་དྲང་དགོས་ནི་ཟིན་ད་ད་གཞན་པ་གི་སྤྱི་ཚོགས་ཚན་རིག་གི་ནང་ནས་ད་དཔྱད་རྩོམ་མི་འདྲ་གི་རེད་ད་ཚང་མ་ལུང་དྲང་ནས་ད་དེ་གི་འགྲོ་གི་ནི་རེད་ད་དཔེ་འཇོག་ཟིན་ད་ངས་སློབ་ཁྲིད་ཅིག་གི་སློབ་མཇུག་ག་ལྟ་ལས་ད་ལས་བྱ་ལུགས་ཕལ་ཆེར་ན་དཔྱད་རྩོམ་ཟིག་ཅིག་འབྲི་རྒྱུ་ན་ཤོག་གྲངས་ཉི་ཤུ་གི་དཔྱད་རྩོམ་ཟིག་འབྲི་རྒྱུ་ན་ཤོག་གྲངས་ཉི་ཤུ་གི་དཔྱད་རྩོམ་དེ་ཁྱེར་དགོས་ནི་རེད་ལ། དེ་དགག་སྒྲུབ་འདྲ་འགྲོ་བའི་ཡིག་ལས་ལུང་དྲང་དགོས་ནོ་གི་དཔྱད་རྩོམ་ཁེར་མོ་ར་ད་ཡང་ཤོག་གྲངས་བཅུ་ཐམ་པ་ཁ་བ་དང་དུ་མི་བཏུབ་གི་ད། ད་དེ་མ་གཏོགས་ཉུང་སོང་ན་ཡང་དགེ་རྒན་ཆོས་བཤད་གི་མོ་ད་ཁྱེད་འདི་ཁྱེད་འདི་རང་གི། དཔྱད་རྩོམ་ཤོག་གྲངས་ཉི་ཤུ་གི་དཔྱད་རྩོམ་ཟིག་བྲིས་ཡོད་གི་ར་ལ་འོན་ཀྱང་རང་གི་རང་ར་ཁ་ནང་ཡོང་སྟངས་བྲིས་དང་ཆོག་འདི། ད་དཔེ་འཇོག་རྒྱུ་ན་སྤྱི་ཚོགས་ཚན་རིག་གི་ཆ་ནས་བཤད་ན་བདེན་དཔང་གང་ནས་འོང་ནི་སྲིད།

ད་ལྟ་ང་ཆོ་འབུམ་རམས་པ་གི་མི་རིགས་རིག་པ་གི་སྡེ་ཁག་ནང་ནང་མི་རེར་ཞིབ་འཇུག་ཁ་ཕྱོགས་མི་འདྲ་གི་རེད། ཞིབ་འཇུག་ཁ་ཕྱོགས་མི་འདྲ་ན་ཁ་ཕྱོགས་རེ་རེར་རྒྱུགས་རེ་རེ་ཡོད་ནི་རེད། ད་ང་མཚོན་རྒྱུ་ན་ད་འདི་ན་མི་རིགས་རིག་པ་གི་ཆེད་ལས་ནང་ནས་གཞུང་ལུགས་ཀྱི་ཕྱོགས་ནས་སྐྱེ་ཁམས་འདྲ་སྤྱི་ཚོགས་སྒྲིག་གཞི་གི་སྐོར་འདྲ།

དེ་ཡིན་དང་ན་ད་སློབ་གྲྭ་གི་དེ་གི་ཕྱོགས་ནས་སྒོར་མོ་ཙིག་གེ་སྟེར་ནར། འོ་ད་དེ་ཕྱོགས་ཀྱི། འོ་ཡ་འོ་ཡ། འབུམ་རམས་པ་གི་སློབ་མ་ཅན་གོ་ད་སློབ་གྲྭ་གི་སྒོར་མོ་ཧ་ར་སྟེར་ནར་ད་ངོ་སོ་སློབ་ཡོན་ད་ཚང་མ་གཅིག་ར་སྟེར་དགོས་ནི་མ་རེད་ང་ཆུ་ཆེན་དགོན་དང་བ་ད་ཕོ་ནར། ད་དེ་ཡིན་དང་ན་ད་སློབ་གྲྭ་གི་ཆི་ཟིག་ཆེ་སན་དགོན་ནར་ན་གཅིག་ནས་ད་སློབ་གྲྭ་གི་འབུམ་རམས་པ་གི་སློབ་མ་མང་ཆེ་ཤོས་ཡིན་དང་ན་གཞིག་ནས་ད་ཞིབ་འཇུག་ར་ཡིན་ན་ཆོག་གི་གང་གི་ཕྱོགས་ནས

འདྲ་འདྲ་བོ་འདི་མི་རིགས་རིག་པ་ཡིན་ཟེར་གི་མོ། རེད་རེད། རེད་རེད་དེ་ན་ཆུ་འདི། ད་དྲང་མོ་བཤད་ན་ཆུ་འདི་ཉན་མཁན་པ་ནང་ནས་ར་ཅིག་མི་རིགས་རིག་པ་ཟེར་ཀུན་གོ་མྱོང་ན་ཐང་ཡིན་ན་ཡང་མི་རིགས་རིག་པ་ཟེར་ཀུན་འདི་དོན་ངོ་མ་གི་ཆི་ཟིག་སློབ་སྦྱོང་གི་གི་འདི་གི་ཕྱོགས་ནས་མི་ཤེས་ནི་མང་ཡོད་ཀྱི་རེད་མོ། རེད། དེ་ན་ཉིན་གིན་འདི་གི་ཕྱོགས་ནས་ཅིག། མགོ་རྩ་མེད་ཅིག་ཁ་བརྡ་བྱེད་ན། རེད་རེད་ཆོག་གི་ཆོག་གི། རེད་དེ་ནས་ཐོག་མར་ཁྱོད་རང་གི་འདི། ད་མི་རིགས་རིག་པ་ཟེར་ཀུན་འདི་གི་དམིགས་བསལ་གི་ཆི་ཟིག་ཞིབ་འཇུག་གི་གོ་ནོ་འདི་གི་ཕྱོགས་ནས་ཁ་བརྡ་བྱེད་ན། རེད།

ད་ལྟར་ད་ངས་བཤད་གོ་ནོ་ད་འདི་དེ་རིགས་སྤྱིར་གི་ནང་ལྟར་ལས་ད་མི་སེར་སྤེལ་ཡུལ་གྱི་གོ་རིམ་དང་བཅས་ལས་ད་མི་རིགས་རིག་པ་འདི་ད་ཟིག་རིག་ན། ད་ད་ཚོ་ཐོན་རྗེས་ད་ཚོ་ད་ད་འགྱུར་ད་འདིར་ད་ད་བར་དཔོན་ཆུང་ཚོ་ན་ལྷག་པར་རམ་མི་རིགས་རིག་པ་གི་རྨང་གཞི་འདི་འགོ་ཚུགས་ད་རྨང་གཞི་ད་མ་ཧྲ་ཟིག་རེད། རྨང་གཞི་དེ་ཟིག་མི་རིགས་གཞན་པ་ལ་རིག་གནས་གཞན་པ་ར་རྒྱལ་ཁབ་གཞན་པ་ལ་གཉའ་གནོན་དང་འབྲེལ་བ་ཡོད་ནོ་གི་དེ་མོ་ལོ་རྒྱུས་ཟིག་རེད། དེ་གི་ད་ད་བར་ང་ཚོ།

འོ་ད་དེ་ན་འདི་གི་དམིགས་བསལ་ཀི་ཆུ་ནང་ཁུལ་གི་ད་ཀྲུང་གོའི་ས་ཕྱོགས་ནས་ཡིན་གྱི་ན་སློབ་གྲྭ་བཟོ་ནང་ནས་འདི་གི་མི་འདྲ་ས་ཕྱོགས་གི་ད་ཨ་རིའི་གི་མི་རིགས་རིག་པ་ར་གཉིས་ཀ་ཞིབ་འཇུག་བྱེད་དུས་གི། ད་ལྟའི་ཀྲུང་གོ་ནས་མིའི་རིགས་རིག་པ་འདི་དང་པོའི་མིའི་རིགས་རིག་པ་གི་ཞིབ་འཇུག་གི་ནང་དོན་འདི་འགོ་བརྩམས་རྒྱུ་ནི

མི་འདྲ་ས་མང་རུང་ཡང་ཡང་ང་ཚོ་ཚང་མ་འགྲོ་བ་མི་ཡིན་པའི་རྐྱེན་གྱིས་ཟེར་གོ་ནི་ར་ཡང་འདྲ་ས་ལྷག་པར་མང་གི་ཟེར་གོ་ནི་རེད། དེ་ནས་ད་འདྲ་ས་མང་བོ་དེ་ཕན་ཚུན་ལ་ཤེས་གི་འཇུག་རྒྱུ་དེ་གཙོ་བོ་རེད་ཟེར་གོ་ནི་ད། ཡང་ཕན་ཚུན་གི་མི་འདྲ་ས་དེ་ལ་གཅིག་གཅིག་ལ་ཤེས་རྟོགས་ཡོང་གི་འཇུག་རྒྱུ་དེ་ར་ཡང་ལྷག་པར་ད་གཅིག་གཅིག་ལ་བཟོད་སྒོམ་བྱེད་གི་འཇུག་རྒྱུ་དེ་གཙོ་བོ་རེད་ཟེར་གོ་ནི་རེད། དེ་བྱས་ན་ད་ཕན་ཚུན་འདྲ་ཤེས་རྟོགས་ར་བཟོད་སྒོམ་ཡོད་ན་ད་ང་ཆོ་སེ་ཟིག་ཡིན་ནི་ར་ཟེར་གོ་ནི་ར་གཅིག་གཅིག་ལ་ད་གུ་དོག་པའི་མི་རིགས་རིང་ལུགས་དང

ཨོ་རེད་རེད། ད་གི་ཆུ་དག་འདི་ཆུ་འདི་མི་རིགས་རིག་པ་གི་ཆེད་ལས་འདི་ལོ་གང་མང་སྦྱང་ནོ་རྗེས་ནི་ཡིན་གྱི་ན་རང་གི་ཤུགས་རྐྱེན་ཟེར་ན་ཆོག་གི་རང་གི་འགྱུར་ལྡོག་ཆི་ཟིག་ཐེབས་སོང་ངོ་ད་ཡིན་གྱི་ན་ཆུ་ད་ཆུ་ད་སོ་མ་བཤད་ནོ་དེ་བཞིན། ཨོ་ད་རང་གི་ཡིན་གྱི་ན་གོ་རྟོགས་མང་ཐུབ་རྒྱུ་ཟེར་གི་མོ། ད་ཏན་ཇི་སྐད་ཧི་གི་ད་རང་ཁི་གི་ད་ཅིག་ཉན་མཁན་པ་ཚོ་ཇི་སྐད་ར་ག་ཏན་འདི་མི་རིགས་རིག་པ་འདི་ཕྱོགས་རྒྱུས་ལོན་ནོ་འདོད་ན་ད་དྲང་མོ་བཤད་ན་ཧི་གི་དཔེ་ཆ་ད་ང་ལ་ཞིག་བཏབ་དེ་ག།

དུ། འོ་ད་ང་ཡིན་གྱི་ན་འདི་ཚང་མ་ཨ་མི་རི་ཀ་གི་མི་རིགས་རིག་པ་ལམ་ལུགས་དང་ཚང་མ་དབྱིན་ཡིག་གི་སྦྱངས་ཟིག་རེད། རེད་རེད་རེད། ད་ངེད་ནི་ནས་རྒྱ་ཡིག་གི་ལོ་ཙཱ་ཡི་གཞུང་ལོ་སྐོར་ཟིག་ཚན་བཅུ་དྲུག་མོ། རེད་རེད་རེད། ད་འདི་ཚང་མ་ར་དབྱིན་གཅིག་གམ་གཉིས་འདི་མོ་ཟིག་ཡིན་དང་ན་ད་མི་རིགས་རིག་པ་དུ་འདི་མོ་ཟིག་རེད་ཟེར་ན་མ་རེད་དུ་ཡང་ས་ཆ་རེ་རེའི་དུ་དཀོན་མཆོག་ནི་ཡུ་རོ་ནི་ཡང་ཡུ་རོ་གི་ལམ་ལུགས་བཟོ་གི་མོ། དུ་རེད་དུ་རེད་དུ་རེད། ཀྲུང་གོ་ནི་ཀྲུང་གོའི་ལམ་ལུགས་བཟོ་གི་དུ་ག་ད།

དེ་ནས་ད་སིམ་པ་མོ་ད་ད་གི་ད་ཨ་མི་རི་ཀ་གི་རིག་གནས་མིའི་རིགས་རིག་པ་གི་སྲོལ་གཏོད་ནོ་ན་འགྲོ་ཤི་ད། ད་ཧྥ་རན་སི་བོ་ཨ་སི་ཁོང་དེ་གི་དཔེ་ཆ་གི་རྒྱ་ཡིག་གི་ཀྲུང་ཙུ་ཡུ་ཡན་ཡུ་ཝུན་ཧྭ་ཟེར་ཆོག་གི་དེ་གཅིག་ཧྲ་གི། དེ་ག་ཆིན་ཏའུ་དཔེ་ཆ་བཟང་ཅིག་བོ་ནི་ཡང་ཨ་མི་རི་ཀ་གི

དེ་ནས་ཡིན་གྱི་ན་འདི་སྤྲོ་བ་ཡོད་ནོར་གྱིས་ད་རང་གི་རང་གི་འདི་དཔེ་ཆ་འདི་གང་གང་ལྟ་རྒྱུ་ན་རང་རང་གི་ཉིད་བལྟས་ན་ཆོག་ནི་རེད། ཡ། ད་དེ་ནས་ཡིན་གྱི་ན་དེ་རིང་གི་ལེ་ཚན་འདི་ཡིན་གྱི་ན་འདི་ནས་མཚམས་འཇོག་རྒྱུ་ཡིན། དེ་ནས་ཡིན་གྱི་ན་མཇུག་མཐར་ཡིན་གྱི་ན། འདི་གྲོགས་པོ་ཚེ་རིང་འབུམ་ད་དམིགས་བསལ་གྱི་ད་ཐེངས་ཀྱི་ལེ་ཚན་འདི་གྲ་སྒྲིག་ཡིན་གྱི་ན་འདི་ཡོང་བའི་ཁ་བརྡ་བྱས་ནོ་ཡིན་གྱི་ན་བཀའ་དྲིན་ཆེ་ཞུ་ནི་ཡིན། འོ་འདུག་འདུག་བ་བཀའ་དྲིན་ཆེ། འོ་ཡ་བཀྲ་ཤིས་བདེ་ལེགས། ཡ་བཀྲ་ཤིས་བདེ་ལེགས།